སངས་རྒྱས་ཀྱི་ཆོས་ལ་ཁ་ཞེ་གཉིས་མེད་ཀྱི་ཐོག་ནས་ཉམས་ལེན་དང་ཚན་རིག་དང་མཐུན་པའི་སྒོ་ནས་འགྲེལ་བཤད་གནང་ཐུབ་པ་དགོས་ཞེས ྋགོང་ས་མཆོག་གིས་ཉི་ཧོང་དང་ལྷོ་ཀོ་རི་ཡ་གི་ནང་པའི་ཚོགས་ཆུང་ལ་མཇལ་ཁ་བཀའ་སློབ་སྩལ་བ་གི་གནས་ཚུལ་ས་འཇིགས་ཁ་དང། དེ་ནི་ཡུ་རོབ་ནང་གི་ཝེད་ནམ་གྱི་ནང་པའི་གི་གཅིག་སྒྲིལ་ཆོས་ཚོགས་ཀྱིས་རྒྱ་ནག་གཞུང་ནས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་མ་འོངས་པའི་ཡང་སྲིད་ངོས་འཛིན་བྱེད་རྒྱུ་དེ

རྒྱུ་མཚན་དང་ལྡན་པའི་དང་ཚན་རིག་དང་ལྡན་པའི་ཐོག་ནས་ནང་ཆོས་དེ་མང་པོ་ཞིག་ལ་ངོ་སྤྲོད་བྱེད་ཐུབ་པ་རེད་ན། དུས་ཚོད་དང་དུས་རབས་ལ་མཐུན་པའི་གི་དེ་རྒྱབ་ཐུབ་པ་རེད་ན་ཕྱིས་སུ་ནང་པའི་གི་ཆོས་ཀྱི་ལྟ་གྲུབ་དངོས་གནས་གཙོ་གལ་ཆེ་དེ་ཁོ་ཚོ་རྗེས་ལ་ཤེས་ཐུབ་ཡས་ཅིག་ཡོང་གི་རེད། དེ་ཡིན་དུས་ཙམ་པ་དམ་པ་ནང་པའི་ཆོས་ཐོག་ནས་མི་ལ་ཕན་བདེ་ཞི་བདེ་བསྐྲུན་ཡས་ཀྱི་ནུས་པ་ཤུགས་ཆེན་པོ་ཞིག་དུས་ཙམ་པ་དེ་ཡིས་ཚང་མས་གི་མི་ལ་ཤེས་ཐུབ་ན་ཡག་པོ་རེད་རྣམ་པ་ཚོས་དོན་དམ་པ་ད་ཉི་ཧོང་རེད་ཀོ་རི་ཡ་ལ་ཧུར་ཐག་འབད་ཐག་འདུག་སེ་གནང་བྱས་ནང་པའི་ཆོས་འདི་འདུག་སེ། སླར་གསོ་དང། མ་ཉམས་པ་ཞིག་བྱས་འདུག་གནས་ཐུབ་ཡོད་རེད་རྒྱ་གར་ནང་ལོགས་རིམ་པར་བྱུང་ན་འདི་ཤུགས་ཆེན་པོ་ཞིག་འགྲོ་བསྡད་ཀྱི་ཡོད་རེད་འདིས་ང་ཚོའི་ནང་པའི་ཆོས་ཐོག་ནས་འཛམ་བུ་གླིང་ནང་ལོགས་ལ་དཀའ་རྙོག་མང་པོ་ཞིག་སེལ་ཐུབ་ཡས་ནུས་པ་ཆགས་དུས་ཙམ་པ་ང་ཚོའི་ནང་པའི་དགེ་སློང་ཚང་མའི་ཐོག་ནས་འདི་ལ་འབད་བརྩོན་ཅིག་བྱེད་དགོས་ཀྱི་འདུག་སེ་བྱས་དེ་འདྲས་ཀྱི་བཀའ་མོལ་བསླབ་བྱ་འདུག་སེ་གནང་སོང་ཁོ་རང་ཚོས་གལ་དད་པ་ཆེན་པོའི་ངང་ནས་དགའ་ཚོར་ཆེན་པོ་བྱེད་བྱས་ནི་དཔེ། ད་ག་རང་ཞིག་ཞུ་གི་ཡིན་སེ་བྱས་འདི་ཞུ་སོང་ལགས།

འདི་ལོ་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་ནས་ཉི་ཤུ་རྩ་གཉིས་བར། ཉི་མ་གསུམ་རིང་གནས་མཆོག་རྡོ་རྗེ་གདན་དུ་རྒྱལ་སྤྱིའི་དགེ་འདུན་པ་ནང་པའི་ལྷན་ཚོགས་ཤིག་གནང་ཡོད་པ་དང། རྒྱལ་ཁབ་སུམ་ཅུ་ལྷག་ནས་དགེ་སློང་དང། མཁས་དབང་ཉིས་སྟོང་བརྒལ་བ་ལྷན་ཞུགས་གནང་ཡོད་པ་གི་ནང་ཉི་ཧོང་གི་བླ་ཆེན་བཞི་གསུང་བཤད་གནང་བར་ཕེབས་པ་གི་ཁར། ལྷོ་ཀོ་རི་ཡ་ནས་ཀྱང་བླ་ཆེན་གཉིས་ཕེབས་པ་ཚོ་ལ་གོང་ས་མཆོག་གིས་དམིགས་བསལ།

ཨུ་པའི་བེ་ཅི་བླ་བྲེ་ནང་པ་གི་ཡོང་སའི་ངོ་མཚན་ཞལ་གཅིག་གི་ནོར་ཧེ་དུ་ཚེ་མོ་ལ་ཁ་དུང་དྲག་པོ་གཏོང་ནོར་ཡས་ཅན། ཅི་ནུ་ཁུ་སི་སྤྱན་གྱི་ཆེན་པོ་ཆུ་ཁྱི་འདི་ཟླ་བ་གི་ཚེས་ཉེར་བཞི་ཉིན་གནས་ཆུ་རྡོ་རྗེ་དང་ནོར་འཛམ་གླིང་ནང་གི་རྒྱལ་ཁ་སམ་ཆི་སོ་ལྔ་ལྷག་ནས་ཆེ་བའི་ནོར་འབུ་ནོར་བུའི་བླ་བྲེ་དགེ་བཤེས་གྲ་ཚན་གྱིས་ཞལ་གྲངས་ཉིས་སྟོང་ལྷག་ཁྱེད་ཅག་ཞུས་བུ་རྒྱལ་སྤྱི་ནོར་བུའི་གི་དགེ་འདུན་པ་རྣམས་ཀྱི་ལོ་རྒྱུས་གི་རང་བཞིན་ལྡན་པའི་གླིང་སྟེང་དབུ་འབྱེད་མཛད་པ་དང། ཁྱེད་ཚོ་དེ་གི་ཚུགས་མཁན་དུ་དབུ་ཕྱག་མཛད་ནས།

རྔ་བ་ཀིརྟི་དགོན་གྱི་དགེ་བའི་བཤེས་གཉེན་ཆེན་མོ་དགེ་བཤེས་མཛེས་བཟང་བློ་བཟང་བརྩོན་འགྲུས་ལགས་སྐུ་གཤེགས་པ་འདི་ནི་བོད་ཆོས་ལ་གྱོང་གུད་དང་ཡིད་ཕམ་དགོས་པའི་གནས་ཚུལ་ཡིན་པ་གི་སྐོར་གསུངས་ཡོད། ཡང་ཁོང་གིས་དགེ་བཤེས་མཛེས་བཟང་མཆོག་གིས་རྔ་བ་ཀིརྟི་དགོན་པ་གཅིག་པུ་མ་ཡིན་པར་ས་ཕྱོགས་གཞན་དུ་ཕེབས་ནས་དཔེ་ཆ་འཆད་ཁྲིད་གནང་བ་དང། ཁོང་གིས་ས་ཕྱོགས་གཞན་ནས་ཕེབས་པའི་དགེ་ཕྲུག་མང་པོ་སྐྱོང་བཞིན་ཡོད་པ་གི་སྐོར་གསུངས་ཡོད། དེ་བཞིན་ཁོང་གི་སློབ་མ་གཞན་ཁག་གིས་ཀྱང་དགོངས་གཞི་དག་གི་དགོངས་ཚུལ་གསུང་མཁན་དང།

གོང་ཞུས་བོད་མི་གི་གཞིས་ཁོངས་བོད་མི་རྣམས་ཀྱི་མིག་གི་བརྟག་དཔྱད་དང་གཤག་བཅོས་བྱ་རྒྱུ་གི་ལས་གཞི་ལམ་ལྷོང་ངང་ལག་ལེན་བསྟར་ཐུབ་པ་དེ་ནི་ཨ་རི་གྲོང་ཁྱེར་ནིའུ་ཡོག་གི་ནང་རྟེན་གཞི་བྱས་པ། Tibet Fund། བོད་ཀྱི་ཐེབས་རྩ་ཁང་གིས་རོགས་དངུལ་མཐུན་འགྱུར་གནང་བ་དེ་ཡིན་འདུག་ད་རེས་ཀྱི་ལས་གཞི་འདི་གི་བརྒྱུད་ནས་རྒྱ་གར་བྱང་ཤར་བོད་མི་གཞིས་ཆགས་ཁག་ནང་ནས་བལ་མོ་ཁྲི་བརྒྱ་བཞི་ཞེ་ལྔ་དང་ཨོ་ཏེ་ས་བལ་མོ་ག་བཞི་ཁོངས་ནས་བལ་མོ་བརྒྱ་དང་གྱ་གོ་གཅིག་གིས་མ་ཡི་དོགས་ཅན་གནང་རྒྱུ་ག་ཁས་ལེན་བྱང་འདོགས་ལ། ཡང་རྒྱ་གར་ཚོང་ཤ་བལ་མོ་བཞི་ཁོངས་ནས་བལ་མོ་གའི་བ་ས་མཆུ་སོ་སོང་དང་ཨོ་ཏེ་ས་བལ་མོ་ག་བཞི་ཁོངས་ནས་བལ་མོ་བརྒྱ་བྱི་ཞེ་བདུན་ལ་རིན་མེད་མ་ཡི་ཤ་ཅོག་གནང་ཐོག་འདོགས་ལ།

ཡང་རཱི་ཏྲ་ས་ལས་ཁུངས་ཀྱིས་ཕྱི་ཚེས་ཉི་ཤུ་རྩ་ལྔ་ཉིན་གནས་ཚུལ་སྤེལ་དོན་ལྟར་ན་ས་ཡོམ་དེ་ནི་རྒྱ་ནག་གི་ཀན་སུའུ་དང་མཚོ་སྔོན་ཞིང་ཆེན་ནང་གི་ཧོ་ཡི་མི་རིགས་མང་པོ་གནས་སྡོད་བྱ་ཡུལ་གྱི་ས་གནས་ལ་བརྒྱབ་ཡོད་པ་དང། མི་རིགས་དེ་ནི་ཁ་ཆེ་ཡིན་པའི་གྲངས་ཉུང་མི་རིགས་ཤིག་ཡིན་སྟབས་ད་དུང་ཀན་སུའུ་ཞིང་ཆེན་ནང་ས་ཡོམ་དེ་གའི་གནོད་སྐྱོན་ཚབས་ཆེ་ཤོས་བཏང་ཡོད་ཅིང། ཁུལ་དེ་གའི་མི་མང་གི་ཁང་པ་ཉིས་འབུམ་ལྷག་ཙམ་ཞིག་རལ་དུ་བཏང་བ་དང་ཁང་པ་གྲངས་ཆིག་ཁྲི་ལྔ་སྟོང་ལྷག་རྡིབ་སྐྱོན་འགྲོ་ལ་ཉེ་བ་ཁུལ་དེའི་མི་མང

ཡང་ན་རྒྱ་ནག་གི་བཀའ་ལ་དང་ལེན་བྱེད་མིན་གྱི་གདམ་ཀ་ཞིག་རེད་ཟེར་སྲིད་འཛིན་འོས་མི་སྐུ་ཞབས་ལེ་ཆིན་ཏེ་གིས་གསུངས་ཡོད་པ་རེད། ད་རེས་ཐའེ་ཝན་གྱི་སྲིད་འཛིན་དང་གྲོས་ཚོགས་ཀྱི་འོས་བསྡུ་དེ་གིས་རྒྱ་ནག་དང་ཐའེ་ཝན་བར་གྱི་འབྲེལ་བ་ལ་ཤུགས་རྐྱེན་ཅི་འདྲ་ཡོད་མིན་གྱི་སྐོར་ཐའེ་ཝན་བོད་ཀྱི་སྐུ་ཚབ་དོན་གཅོད་འབའ་བ་སྐལ་བཟང་རྒྱལ་མཚན་ལགས་སུ་བཅར་འདྲི་ཞུས་པར་ཁོང་གིས་དགོངས་ཚུལ་གསུང་དོན་ལ། ང་ཚོས་ཤུགས་རྐྱེན་ཆེན་པོ་ཐེབས་ཀྱི་རེད་ག་རེ་ཞུས་པ་ཡིན་ན་ཐའེ་ཝན་གྱི་འོས་བསྡུ་ཆེན་མོ་ལ་རྒྱ་ནག་གིས་ཇུས་གཏོགས་བྱེད་དུ་ཡོད་པ་དང་དེ་ལ་ཨ་ནི་སེམས་འཚབ་ཆེན་པོ་ཅིག་བྱས་ཏེ་ད་ལྟའི་ཐའེ་ཝན་གྱི་གཞུང་འཛིན་དམངས་གཙོ་ཡར་ཐོན་ཚོགས་པ་དེ་མུ་མཐུད་དུ་འོས་ཤོག་གིས་རྒྱལ་ཁ་མི་ཐོབ་པ་གཞན་དག་ད་ལྟ་གི་ཕྱོགས་འགལ་གྱི་ཚོགས་པ་ནང་ལ་གོ་མིན་ཏང་གི་གཞུང་རེད་དེ་ག་ནང་བཞིན་གྱི། མང་ཚོགས་ཀྱི་ཚོགས་པ་ལ་དེ་མིན་ཀྲུང་ཏང་དེ་ག་ནང་བཞིན་གྱི་ཨ་ནེ་སྒེར་གྱི་འོས་བསྡུ་ནང་ལངས་མཁན་ཐའེ་ཝན་གྱི་འབྱོར་ལྡན་ཆེན་པོ་ཀོའོ་ཐའེ་མིན་ཁོ་ཚོ་ཚང་མ་གི་ཤོག་ཁག་དེ་རྒྱལ་ཁ་ཐོབ་སྟེ། ད་ལྟའི་གི་གཞུང་འཛིན་ཤོག་ཁག་དེ་རྒྱལ་ཁ་མ་ཐོབ་པ་བཟོ་དགོས་ཡ་གི་སྲིད་ཇུས་དེ་ཧ་ཅང་གསལ་པོ་རེད། ག་འདྲ་སེ་དེ་རྒྱ་ནག་གཞུང་གི་དེ་རྒྱ་ལུགས་ལོ་དེ་བེད་སྤྱོད་བཟོ་དགོས་ཞུས་པ་ཡིན་ན་ད་ལྟ་གི་གཞུང་འཛིན་གི་དམངས་གཙོ་ཡར་ཐོན་ཚོགས་པ་དེ་ཁོ་རང་ཚོ་ཤུགས་བསྐྱེད་ནས། ཐའེ་ཝན་དེ་རང་དབང་དམངས་གཙོའི་ངོ་བོ་དང་ཐའེ་ཝན་རང་དེ་རང་བཙན་གྱི་ལུང་པའི་ངོ་བོ་ཐོག་ཅིག་འགྲོ་ཡག་གི་ཆེད་དུ་ཨ་ནི་ཨ་རི་གཙོས་པའི་གི་ཨ་ནི་ནུབ་ཕྱོགས་གི་རང་དབང་དམངས་གཙོ་གི་ཨ་ནི་ང་ཚོ་མ་ཟུར་ཞུས་པ་ཡིན་ན་དེ་ནི་ད་ལྟ་བ་གཅིག་པ་ཡིན་པའི་གི་ཤོག་ཁག་མཉམ་དུ་འགྲོ་དེ་ཡག་གི་གཞུང་གཅིག་དང་ལྷག་པར་དུ་ཐའེ་ཝན་གྱི་ཨ་ནི་རང་བཙན་དེ་སྲུང་སྐྱོབ་དང་ད་ལྟ་གི་གནས་བབ་དེ་སྲུང་སྐྱོབ་དེ་ག་ནང་བཞིན་ཐའེ་ཝན་གྱི་ཐོག་ལ་ཨ་ནི་དམག་འཁྲུག་ཆེན་མོ་མ་ལངས་ཡག་གི་ཆེད་དུ་དེ་སྔ་སོ་སོ་དམག་གི་དེ་ནི་སྟོབས་ཆེན་མོ་དཔལ་འབྱོར་གྱི་སྟོབས་ཆེན་མོ་མ་ཟད་ཨ་རི་དང་ཡུ་རོབ་ནས་དམག་གི་གོ་ལག་མང་པོ་ཉོས་ཏེ་སོ་སོ་ཤུགས་ཆེན་མོ་ཆགས་དགོས་ཡའི་སྲིད་ཇུས་དེ་བཟུང་བསྡད་ཡོད་པ་ཡིན་ཙང་ཨ་ནི་རྒྱ་ནག་དམར་པོ་གི་དེ་རྩ་བ་ཉིད་ནས་དགའ་པོ་དེ་བྱུང་གི་ཡོད་མ་རེད་དེ་ཡིན་དུས་ད་ལྟའི་གི་ཤོག་ཁག་ཕྱོགས་འགལ་ཚོགས་པ་མཉམ་དུ་འབྲེལ་ཏེ་ཨ་ནི་གཞུང་འཛིན་ཚོགས་པ་དེ་མེད་པ་བཟོ་དགོས་ཡ་དེ་སྲིད་ཇུས་དེ་བྱས་བསྡད་ཡོད་རེད་ཡིན་ན་ཡང་ད་ལྟ་གི་གནས་སྟངས་ཨ་གང་ལ་བལྟས་པ་ཡིན་ན་ལ་རྒྱ་ནག་དམར་པོ་གཞུང་གི་འདོད་པ་ཞེ་བཟང་གི་ཆོ་གའི་ཚོགས་པ་གི་ནི་ཁ་སོང་དེ་མྱང་དེ་འབྲི་དོ་ཡ་དེ་དཀའ་ལས་ཁག་པོ་གི་ཁྲིད་དུ་ཡོད་པ་ཡིན་དུས་དེ་འདྲ་གི་རྐྱེན་གི་རྒྱ་ནག་གིས་ནི་ཐའེ་ཝན་གི་འོས་བསྡུ་དེ་ལ་ནི་ཇུས་གཏོགས་རྒྱག་གི་ཆེད་དུ་གནས་ཚུལ་རྫུན་མ་ག་རེ་བཏང་དགོས་ཞུས་པ་ཡིན་ན་ད་ལྟ་གི་གཞུང་འཛིན་ཚོགས་པ་དེ་མུ་མཐུད་དེ་རྒྱལ་ཁ་ཐོབ་པ་ཡིན་ན། འདི་ནི་ཐེ་ཝན་དེ་ནི་དམག་གི་ས་ཆ་ཅིག་ལ་ཆགས་ཏེ་རྒྱ་མི་གི་དམག་ཡོང་དུས་གཞོན་སྐྱེས་ཚང་མ་དམག་ས་ནས་བརྫངས་དགོས་ཡག་དང་ཨ་ནི་དེ་རིང་གི་འོས་བསྡུ་དེ་གི་བརྗོད་གཞི་དེ་ཡང་ཞི་བདེ་དང་དམག་འཁྲུག་དམངས་གཙོ་ཡར་ཐོན་ཚོགས་པ་བདམས་པ་ཡིན་ན་དམག་འཁྲུག་ལང་གི་རེད་ཡིན་ནི་ཡང་གཞན་དག་བདམས་པ་ཡིན་ན་དམག་འཁྲུག་ལང་དགོས་ཡག་ཟེར་ཡག་གི་གནས་ཚུལ་རྫུན་མ་དེ་ཅིག་གཏོང་གི་ཡོད་པ་དང་གནས་ཚུལ་རྫུན་མ་དེ་ཡང་ཐེ་ཝན་སྤྱི་ཚོགས་ནང་གང་ལ་གང་འཚམ་ཅིག་ཁྱབ་བསྡད་པའི་གནས་སྟངས་ཅིག་ཆགས་བསྡད་ཡོད་པ་ཡིན་དུས

ཨེ་མེན་པོ་འདི་ཧ་ཅང་གི་ཉུང་ཉུང་རེད། ཡིན་ན་ཡང་ང་ཚོ་ལ་ཤུགས་ཆེན་གྱིས་ག་རེ་ཞུས་པ་ཡིན་ན་ཐེ་ཝན་ནང་ལ་བོད་བརྒྱུད་ནང་བསྟན་འདི་ཤུགས་ཆེན་པོ་ཅིག་ཡིན་པ་ཡིན་དུས་བོད་བརྒྱུད་ནང་བསྟན་དད་པ་བྱེད་མཁན་ཅིག་མང་པོ་ཅིག་ཡོད་རེད་ཀྱང་ཡིན་ན་ཡང་ད་ལྟ་བར་དུ་བོད་བརྒྱུད་ནང་བསྟན་གྱི་ལྟ་བ་གཅིག་གི་ནང་ལ་ཨ་ནེ་ནང་པའི་ཟེར་ན་འདྲ་དེ་ག་ནང་བཞིན་ཆོས་ལུགས་པ་གིས་ཆབ་སྲིད་ལ་ཇུས་གཏོགས་བྱེད་ཡ་ཡོད་མ་རེད་ཟེར་ཡ་གི་སྲིད་བྱུས་ཅིག་གི་འོག་ལ་བོད་བརྒྱུད་ནང་བསྟན་ཡིན་པ་ཙམ་གྱིས་ཨ་ནེ་ང་ཚོ་བོད་པ་གི་འདོད་ཤུགས་དང་མཐུན་པའི་གི་ཆབ་སྲིད་ཀྱི་ལངས་ཕྱོགས་དེ་ཡོང་ཐུབ་ཡག་དེ་དཀའ་ལས་ཁག་པོ་ཞེ་པོ་ཅིག་ཆགས་ཀྱི་ཡོད་རེད་ང་རང་ཚོ་གི་དགེ་འདུན་པ་དང་དགེ་རྒན་སུ་ཡིན་པ་ཡིན་ནའང་ཆབ་སྲིད་ཀྱི་ཐོག་ལ་དེ་ལམ་ཁ་དེ་ཁྲིད་ཐུབ་ཀྱི་ཡོད་མ་རེད། དང་པོ་གནས་སྟངས་དེ་མང་ཚོགས་ཀྱི་གནས་སྟངས་དེ་དེ་འདྲ་ཅིག་ཆགས་བསྡད་ཡོད་རེད། གཞུང་ཕྱོགས་ཀྱི་གནས་སྟངས་དེ་ཞུས་པ་ཡིན་ནའི་ང་ཚོ་བོད་མི་སྒྲིག་འཛུགས་བཙན་བྱོལ་བོད་མི་གིས་ད་ལྟ་དེ་གནས་བབ་དེ་འདྲ་ཅིག་གི་འོག་ལ་ང་ཚོ་རྒྱལ་ཁབ་སུ་གཅིག་གིས་ཆབ་སྲིད་ལ་ཇུས་གཏོགས་དང། ཆབ་སྲིད་ཤོག་ཁག་གཅིག་ལ་རྒྱབ་སྐྱོར་བྱས་ཏེ་ཆབ་སྲིད་ཤོག་ཁག་གཅིག་ལ་ཅིག་རྒྱབ་སྐྱོར་མ་བྱས་ཏེ་དམའ་འབེབས་བྱ་ཡག་གི་སྲིད་ཇུས་དང་རྩ་བ་ཉིད་ནས་བྱས་མེད་པ་ཡིན་པ་ཡིན་དུས། ནས། ང་ཚོ་དེ་སྤྱི་ཡོངས་ནས་ཡག་བ་དང་ཅིག་སྡུག་བ་ཟེར་ཡག་གི་ལངས་ཕྱོགས་དེ་སྟོན་ཡག་མེད་པ་དང་སིལ་བུ་ཅིག་ཆགས་བསྡད་ཡོད་རེད་ཡིན་ནའི་ཡང་ད། དོན་དངོས་སུ་ལ་ཞུས་པ་ཡིན་ན་ད་ལྟ་དེ་གའི་ཐའེ་ཝན་གྱི་གཞུང་འཛིན་ཚོགས་པ་དེ་གའི་ལོ་བརྒྱད་ཀྱི་ཨ་ནི་གཞུང་འཛིན་བྱས་ཚར་བའི་རྗེས་ལ་དེ་ནི་ང་ཚོ་ཐའེ་ཝན་གྱི་འབྲེལ་ཡོད་མང་པོ་ཅིག་དང་འབྲེལ་བ་ཆགས།

ཐའེ་ཝན་བོད་རིགས་ཚོགས་པ་ཡི་ཚོགས་གཙོ་བཀྲ་ཤིས་ཚེ་རིང་ལགས་ཀྱིས་འགྲེལ་བརྗོད་གནང་དོན་ལ། སྤྱིར་བཏང་ཐའེ་ཝན་ལ་ནི་རྒྱལ་ཁབ་སུན་འབྱིན་ཞུ་བྱེད་རེད་དེ། ཨ་ནི་རྒྱ་ནག་ལ་ཁ་གཏད་གཅོག་དགོས་ཞུས་པ་ཡིན་ན་ཁག་པོ་ཞེ་པོ་རེད་དེ་ཡིན་ནས་དམངས་གཙོའི་གི་ངོས་ནས་གཞི་བཞག་པ་ཡིན་ན་ཨ་ནི་དངོས་གནས་ཐའེ་ཝན་གི་རྒྱ་ནག་ལ་ཡར་ཤུགས་རྐྱེན་ཤུགས་ཆེན་པོ་ཞིག་ཐེབས་ཀྱི་ཡོད་པ་དང། ཨ་ནི་དམིགས་བསལ་གི་ད་ཉི་མ་ཨ་ནི་ཐེ་ཝན་དང་རྒྱ་ནག་གི་བར་ལ་ཡང་ད་ཡུལ་སྐོར་སྤྲོ་འཆམ་ཕེབས་ཆོག་པའི་སྐབས་དུ་ཡང་ཐེ་ཝན་གྱི་འོས་བསྡུ་ཆེན་པོ་དང་དེ་འདྲའི་གི་སྐབས་ལ་རྒྱ་ནག་གཞུང་རང་གི་མི་མང་ཡང་ཐེ་ཝན་ལ་འགྲོ་ཆོག་ཡ་མེད་པ་དེ་འདྲ་བཟོ་བཞིན་ཡོད་དེ་ལྟ་དུས་གཙོ་བོ་དེ་ཐེ་ཝན་གྱི་དམངས་གཙོ་ཡང་དག་པ་དེ་རྒྱ་ནག་མི་མང་སྤྱི་མཐུན་རྒྱལ་ཁབ་ལ་ཡང་ཤུགས་རྐྱེན་ལེགས་ཆ་མང་པོ་ཐེབས་བྱེད། ཐེ་ཝན་གྱི་དམངས་གཙོ་དང་ནི་ཐེ་ཝན་ནང་ཡོད་པའི་ཨ་ནི་མི་དམངས་ཀྱི་དཔེར་ན་གང་ཟག་ལ་ཡང་རང་དབང་ཡོད་རེད་དཔོན་པོ་དམ་པའི་དང་བའི་གཏམ་བརྗོད་རང་དབང་དང་དེ་འདྲ་གི་ཤུགས་རྐྱེན་དེ་རྒྱ་ནག་མི་དམངས་སྐམ་ས་ཆེན་པོ་གི་མི་དམངས་ཚོར་སླེབས་པ་ཡིན་ན་ཨ་ནི་མ་འོངས་རྒྱ་ནག་གཞུང་ལ་གང་གི་ཐེ་བོ་དེ་གསལ་པོ་ཞུ་བཞིན་རེད་དེ་སོང་ཙང་ཨ་ནི་ཅིག་སྐབས་ཅིག་ལ་ཡང་ཨ་ནི་ཅིག་འོས་བསྡུ་ཆེན་པོ་དང་དེ་ནས་སྐབས་དེ་བ་རྒྱ་ནག་གཞུང་རང་གིས་ཡང་ཨ་ནི་ཡུལ་སྐོར་སྤྲོ་འཆམ་ཐེ་ཝན་ལ་ཡོང་ཆོག་ཡིན་ནོ་དེ་འདྲ་བཟོས་བསྡད་ཡོད་རེད། དེ་སོང་ཙང་ད་ད་ལན་ཨ་ནི་རྗེས་མ་ལོ་གི་ཕྱི་ཟླ་དང་པོའི་ནང་ལ་ཡང་ང་ཚོ་འོས་བསྡུ་ཆེན་པོ་སླེབས་ཡོད་རེད་དེ་འོས་བསྡུ་ཆེན་པོ་དེ་རྒྱ་ནག་མི་མང་ནང་ལ་ཡང་དེ་གི་ཤུགས་རྐྱེན་ཤུགས་ཆེན་པོ་ཞིག་སླེབས་ཡོང་དུས་ཨ་ནི་མ་འོངས་ཁྱེད་རང་ད་རྒྱ་ནག་མི་མང་ཁྱེད་རང་རྒྱལ་ཁབ་འཛམ་བུ་གླིང་ཡོངས་ལ་ཡང་ཨ་ནི་དཔལ་འབྱོར་གི་ད་གང་འདྲ་ཅིག་སྡིགས་ར་བསྐུལ་ལ་སོགས་པ་ད་མང་པོ་བྱེད་འདོད་ཡོད་ཡོད་རེད་དེ་ཡིན་པ་ཡིན་ན་ལས་ཕ་གི་ནང་ཡོད་དེ་གི་གང་ཟག་ཚོ་ལ་ཡང་དེ་འདྲ་གི་རང་དབང་དང་ཐོབ་ཐང་མེད་པ་སོང་ཙང།

གླེང་རིན་ཡོད་པའི་གིས་ཐའེ་ཝན་རྒྱལ་ཡོངས་འོས་བསྡུ་ཆེན་པོ་དེར་རྒྱལ་སྤྱིའི་སྤྱི་ཚོགས་ནས་དོ་སྣང་ཤུགས་ཆེ་བྱས་དང་བྱེད་བཞིན་ཡོད་པ་རེད། ཉན་མཁན་རྣམ་པ་ཚོ་དེ་རིང་གི་ལེ་ཚན་འདིའི་འུ་ཚང་དེ་ལ་དབའ་རྒྱུ་ཡིན་ལེ་ཚན་འདི་ཕྱོགས་སྒྲིལ་དང་སྙན་སྒྲོན་པད་མ་སྒྲོན་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་ཉན་པར་བཀའ་དྲིན་ཆེ།